རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་ཀྱི་རིག་གཞུང་དང་སྒྱུ་རྩལ་ལས་གཞིའི་སྐོར་གྱི་གོ་རྟོགས་ལས་འགུལ་མཇུག་སྒྲིལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ།
བལ་བོའི་སྤྱི་ཚོགས་ཞབས་ཕྱི་བ་དབང་ཕྱུག་རབ་བརྟན་བླ་མ་ལགས་ནས་གྲོང་གསེབ་དབུལ་ཕོངས་ཀྱི་ས་ཁུལ་དུ་འཕྲོད་བསྟེན་ཞབས་འདེགས་ཀྱི་ཐད་དུ་གཟེངས་ཐོན་གྱི་བྱས་རྗེས་བཞག་པར། རྒྱ་གར་དང་སིང་ག་པུར་སོགས་ཀྱི་ཆེ་བསྟོད་གཟེངས་རྟགས་རིམ་ཅན་དུ་ཕུལ་ཡོད་སྐད།
མཇུག་མཐར། བསམ་བློའི་དཔྱད་གཞི་ཞེས་པའི་ལེ་ཚན་ཞིག་དང་བཅས། དེ་རིང་གི་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གི་དོན་ནི་ཞུ་ན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་ཀྱི་རིག་གཞུང་དང་སྒྱུ་རྩལ་ལས་གཞིའི་སྐོར་གྱི་གོ་རྟོགས་ལས་འགུལ་མཇུག་སྒྲིལ་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་སྟེང་དུ་གནས་ཚུལ་སྤེལ་དོན། ལས་གཞི་དེ་ནི་ལོ་སྔོན་མའི་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུའི་ཉིན་ཧོན་སུར་རབ་རྒྱས་གླིང་བོད་མིའི་གཞིས་ཆགས་ནས་འགོ་འཛུགས་གནང་ནས་མུ་མཐུད་དུ་སྦེལ་ཀོབ་དང་ཀོ་ལི་གྷལ་བོད་མིའི་གཞིས་ཆགས་ནང་ཟབ་ཁྲིད་གནང་ནས་ལོ་འདིའི་སྤྱི་ཟླ་དང་པོའི་ཚེས་གཉིས་ཉིན་ཀོ་ལི་གྷལ་དུ་མཇུག་སྒྲིལ་གནང་ཡོད་པ་རེད། ཆོས་རིག་ལྷན་ཁང་གི་དྲུང་ཆེ་འཆི་མེད་ཚེ་དབྱངས་ལགས་ཀྱིས་ཆོས་རིག་ལྷན་ཁང་ངོ་སྤྲོད་གནང་བ་དང་མཉམ་དུ། ལྷན་ཁང་གི་ངོས་ནས་བོད་མིའི་ཆོས་དང་རིག་གཞུང་འཚོ་གནས་ཡོང་ཐབས་སུ་ཕྱག་ལས་གནང་ཕྱོགས་ཐད་འགྲེལ་བརྗོད་གནང་ཡོད་པ་རེད། ཟབ་ཁྲིད་ལས་གཞི་དེར་ལྷོ་ཕྱོགས་གཞིས་ཆགས་ཁག་གསུམ་ནས་བོད་མི་ཉིས་བརྒྱ་དང་ལྔ་བཅུ་ཙམ་ནས་ཆ་ཤས་བླངས་པ་དང། ཡང་ཆོས་རིག་ལྷན་ཁང་གི་དྲུང་ཆེ་དོན་གྲུབ་ཚེ་རིང་ལགས་ཀྱིས།

ཉམས་ཞིབ་པ་སོགས་ཁྱོན་བསྡོམས་པས་བརྒྱ་དང་བཞི་བཅུ་ཙམ་ལ་རོགས་དངུལ་གནང་ཐུབ་བྱུང་ཡོད་པ་རེད། བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་གཉིས་ནས་གནས་མཆོག་རྡོ་རྗེ་གདན་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་གྲུབ་པ་དང་བསྟུན་ནས་སྤྱི་ཚོགས་ཞབས་ཕྱིའི་ལས་འགུལ་མཇུག་སྒྲིལ་གནང་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་དུ་གསུང་ཆོས་བཀའ་དྲིན་གནང་སྐབས་སུ་ཕྱི་ནང་གི་དད་ལྡན་སེར་སྐྱ་མི་མང་མང་བོ་ཞིག་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བོད་ཀྱི་བུད་མེད་ལྷན་ཚོགས་གཉིས་ཀྱིས་སྤྱི་ཚོགས་ཞབས་ཕྱིའི་ལས་འགུལ་འདྲ་མིན་ཞིག་སྤེལ་བཞིན་ཡོད་པ་ལྟར་ཐེངས་འདིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་སྐབས་ཏེ། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཉིས་པའི་ཚེས་བཅུ་དགུའི་ཉིན་ནས་དབུ་འཛུགས་ཀྱིས། སྤྱི་ལོ་གསར་པའི་ཚེས་གཉིས་བར་ཉིན་གྲངས་བཅོ་ལྔའི་རིང་བོད་ཀྱི་གཞོན་ནུ་ལྷན་ཚོགས་ཡན་ལག་ས་གནས་བཅུ་གཉིས་ནས་བོད་མི་སེར་སྐྱ་ཕོ་མོ་རྒན་གཞོན། དྭང་བླངས་ཞབས་ཕྱི་བ་དྲུག་ཅུ་བརྒལ་བ་ཞིག་མཉམ་ཞུགས་ཀྱིས་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཀྱི་མཛད་རིམ་མཚོན་པའི་གསལ་བསྒྲགས་བྱེད་རྒྱུ་དང། ཛ་དྲག་གི་མྱུར་སྐྱོབ་གནང་བ་དང། གཞན་མི་དང་ཅ་དངོས་བོར་བརླག་བྱུང་བ་རྙེད་སོན་ཡོང་ཐབས་གནང་བ་དང། གཞན་མེ་འཁོར་འབབ་ཚུགས་སུ་ཆོས་ཞུ་བར་སྣེ་ལེན་རོགས་སྐྱོར་བྱེད་རྒྱུ་བཅས་ཀྱི་ལས་འགུལ་ཆ་བགོས་གནང་སྟེ། སྤྱི་ཚོགས་ཞབས་ཕྱི་རྒྱ་ཆེན་པོ་བསྒྲུབས་ཡོད་པ་རེད། དེ་སྐོར་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་རྒྱུན་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན། ནད་ནར་ཛ་དྲག་ཨ་འདྲས་བྱུང་དུས་ཙམ་པ་གཞོན་ལྷན་ཚོགས་སྒྲིག་འཛུགས་ཀྱིས་འགན་འཁྱེར་བྱས་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་ལ་ཨ་ནི་ཞབས་ཕྱི་ཞུ་ཐུབ་པ་བྱུང་བསྡད་ཡོད། དེ་ནང་བཞིན་ད་སྟབས་མ་ལེགས་པ་ལ་དེ་ལས་དེ་རིང་གྲོགས་ཀྱི་ཆ་མཚོན་པ་ཡིན་ན་ཨ་ནི་གཅིག་སྒང་ཏོག་ནས་ཕེབས་པའི་ཨ་མ་ལགས་ཅིག་མོ་རང་དེ་ནད་ནར་བྱུང་བྱས་ཨ་ཛ་དྲག་ནད་ནར་བྱུང་བྱས་དགོངས་པ་རྫོགས་པའི་གནས་ཚུལ་གཅིག་ཆགས་བསྡད་ཡོད་དེ་ནང་བཞིན

སྐད་ཀྱི་གོ་བརྡ་མ་འཕྲོད་པའི་དཀའ་ངལ་འཕྲད་པ་རྣམས་ལ་རོགས་སྐྱོར་བྱ་ཆེད་ཀྱི་ལས་འགུལ་སྤེལ་བ་ཞིག་ཡིན་ཀྱང་ལས་འགུལ་དེར་མང་ཚོགས་ནས་གདེང་འཇོག་དང་རྒྱབ་སྐྱོར་གནང་བ་སོགས་ལ་བརྟེན་ནས་མུ་མཐུད་དུ་མཇུག་སྐྱོང་གནང་བཞིན་པ་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་བ་རེད། ཡང་བོད་ཀྱི་གཞོན་ནུའི་དྭང་བླངས་ལས་འགུལ་དེའི་ནང་མཉམ་ཞུགས་གནང་བ་བོད་དོན་ལས་འགུལ་བ་དང་རྩོམ་པ་པོ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་སྤྱི་ལོ་ཉིས་སྟོང་བཅུ་གཉིས་ལོ་ནས་དབུ་འཛུགས་ཀྱིས་བོད་ཀྱི་གཞོན་ནུའི་སྤྱི་ཚོགས་ཞབས་ཕྱིའི་ལས་འགུལ་འདིའི་ནང་ཆད་པ་མེད་པར་མཉམ་ཞུགས་གནང་གི་ཡོད་ཅིང་ཁོང་གིས་སྤྱི་ཚོགས་ཞབས་ཕྱིའི་ལས་འགུལ་འདི་ནི་ནང་ཆོས་ཉམས་ལེན་གཙོ་བོ་ཞིག་ཡིན་པའི་སྐོར་གསུངས་པ་རེད།
སྐབས་དེའི་རྡོ་རྗེ་གདན་ལ་ཡང་མི་རྣམ་པ་མང་པོ་ཞིག་ཡོང། འབྲེལ་བ་མ་མཐུད་པ་བྱས་བརླགས། ལྷག་པར་དུ་ཕ་མ་སྤུན་མཆེད་ཕྲུ་གུ་དེ་འདྲས་ཁ་བྲལ། སྤོ་བོ་རྨོ་མོ་དེ་འདྲས་ཁ་བྲལ་ནང་ལ་ལོག་མ་ཤེས་པ་དེ་འདྲས་ཡོང་གི་འདུག་བ། ཁོང་ཚོ་ལ་ཡང་ད་ལག་ཐོག་ཁ་པར་མི་འདུག་འབྲེལ་བ་བྱེད་ས་ཨ་ནི་ཁོ་རང་ཚོ་གཅིག་ག་པར་བསྡད་ཀྱི་ཡོད་མེད།

ཟླ་བ་འདིའི་སྤྱི་ཚེས་གཅིག་བར་བདུན་ཕྲག་གཅིག་གི་རིང་གནས་མཆོག་རྡོ་རྗེ་གདན་དུས་འཁོར་གསུང་ཆོས་ར་བའི་ནང་འཕྲོད་བསྟེན་དང་འབྲེལ་བའི་ཁོར་ཡུག་གཙང་བཟོའི་ལས་འགུལ་གནང་བ་རེད། དེའི་སྐོར་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ལགས་ཀྱིས་ངོ་སྤྲོད་གནང་བ་རེད། འཕྲོད་བསྟེན་དེ་གལ་ཆེ་ཤོས་ཤིག་རེད་ཞུ་བ་རེད་པ། མི་གི་འཕྲོད་བསྟེན་དེ་ཡག་པོ་ཡོད་པ་རེད་ཞུ་ན་ཚང་མ་འགྲིག་འགྲོ་གི་རེད་ཞུ་དུས། ཨ་ནི་འཕྲོད་བསྟེན་འདིའི་ཐོག་ལ་ཨ་ནི་ཁོར་ཡུག་དེ་གཙང་མ་ཡོད་ཡ་གལ་ཆེན་པོ་ཡིན་ཙང་ཨ་ནི་བོད་བུད་མེད་ལྷན་ཚོགས་ངོས་ནས་དང་བླངས་རང་ཆེད་དུ

གྲོང་གསེབ་དབུལ་ཕོངས་ཀྱི་ས་ཁུལ་དུ་འཕྲོད་བསྟེན་ཞབས་འདེགས་ཐད་ལ་གཟེངས་སུ་ཐོན་པའི་བྱས་རྗེས་བཞག་པར་རྒྱ་གར་དང་སིང་ག་པུར་སོགས་ཀྱིས་ཆེ་བསྟོད་གཟེངས་རྟགས་རིམ་ཅན་དུ་ཕུལ་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་སྦེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། བལ་པོ་རྒྱལ་ཁབ་ཀྱི་ཡུལ་མི་ནང་པའི་དགེ་འདུན་པ་དབང་ཕྱུག་རབ་བརྟན་བླ་མ་ལགས་ནས་སྐྱིད་མོ་ལུང་ཐེབས་རྩ་ཁང་གསར་འཛུགས་ཀྱི་ཚོགས་གཙོ་གི་ཐུགས་འགན་བཞེས་ཏེ། ཁོ་རང་གི་ཆེད་ལས་དང་འབྲེལ་འདས་པའི་མི་ལོ་མང་བོ་གི་ནང་བལ་ཡུལ་གྱི་ཧི་མ་ལ་ཡའི་རི་རྒྱུད་ཀྱི་གྲོང་གསེབ་དབུལ་ཕོངས་ཁག་ཏུ་ཆེད་བསྐྱོད་ཀྱིས་ཡུལ་མི་ཉམ་ཐག་ཚོར་སྨན་བཅོས་ཀྱི་ཐད་དུ་གཟེངས་སུ་ཐོན་པ་གི་བྱས་རྗེས་བཞག་པར་ཉེ་ཆར་རྒྱ་གར་སྒྱུ་རྩལ་མཐུན་ཚོགས་ཀྱི་གཟེངས་རྟགས་ཐོབ་པ་དང། དེ་བཞིན་སིང་ག་པོར་གྱི་གཞན་ཕན་དང་འགོ་ཁྲིད་སྤུས་དག་གི་གཟེངས་རྟགས་ཀྱང་ཕུལ་ཡོད་པས། དབང་ཕྱུག་རབ་བརྟན་བླ་མ་ལགས་ནས་ཁོ་རང་གི་རྩ་བའི་བླ་མ་ཁྲ་འགུ་རིན་པོ་ཆེ་མཆོག་གི་ལམ་སྟོན་བཞིན་སྤྱི་ཚོགས་ཞབས་ཕྱི་གི་ལམ་དུ་ཞུགས་པ་དང། དམིགས་བསལ་ས་གནས་ས་ཐོག་ཏུ་ཁ་ཡོད་ལག་ཡོད་ཀྱིས་དཀའ་ངལ་ཅན་ཚོར་ཞབས་འདེགས་སྒྲུབ་པ་ནི། གོང་ས་མཆོག་དང་སོ་སོའི་རྩ་བའི་བླ་མའི་བཀའ་བཞིན་སྒྲུབ་པར་ངོས་འཛིན་གནང་གི་ཡོད་འདུག་ཅེས། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། ད་ལྟ་དམིགས་བསལ་སྐྱབས་མགོན་རིན་པོ་ཆེ་གིས་ད་ལྟ་ང་ཚོ་ཧི་མ་ལའི་རི་རྒྱུད་འདི་ཚོ་གི་ང་རང་ཚོ་དངོས་གནས་དྲང་གནས་ང་རང་ཚོ་ཆོས་རིག་གཞུང་འདི་ཕྱུག་པོ་བྱེད་ཡ་གཅིག་དང་ནི་ང་རང་ནང་པ་སངས་རྒྱས་ཆོས་དེ་ནི་སྲུང་སྐྱོབ་བྱེད་ཡ་གཅིག་རེད་ཨ་ནི་དེ་བྱེད་དུས་སྐབས་སུ་ད་ང་ཚོ་གི་ད་ལྟ་ལས་ཀ་ཕྱག་ལས་ག་རེ་གནང་བ་ཡིན་ན་ཡང་ང་རང་ཚོ་བོད་རིགས་འདི་ཚོ་གི་ཧི་མ་ལའི་རི་རྒྱུད་འདི་ཚོ་ཡི་གཅིག་བྱེད་དུས་སྐབས་སུ་དངོས་སུ་ཕར་ལ།

རྒྱ་གར་ཨུ་ཏར་པུར་རྡེ་ཤིར་མངའ་སྡེ་གི་ནང་བཙུགས་ཏེ་སྤྱི་ལོ་གཅིག་སྟོང་དགུ་བརྒྱར་དགུ་བཅུ་གོ་གསུམ་གི་ལོ་ནས་གླུ་གཞས་ཞབས་བྲོ་དང་དཔེ་གསར་བྱོན་པ་བ། སྤྱི་ཚོགས་ཞབས་ཕྱི་དང་དཔལ་འབྱོར་ཡར་རྒྱས་སོགས་ཀྱི་ཆེད་དུ་གཟེངས་ཐོན་གྱི་བྱས་རྗེས་ཅན་ཚོར་གཟེངས་རྟགས་ཕུལ་སྲོལ་བཏོད་ཡོད་ཅིང། བལ་བོ་རྒྱལ་ཁབ་ཀྱི་ཆེ་ཁམས་པར་གྲོང་གསེབ་ཏུ་སྐྱེས་བ་གི་དབང་ཕྱུག་རབ་བརྟན་བླ་མ་ལགས་ཁྲ་འགུ་རིན་པོ་ཆེ་གི་དགོན་པར་ནང་པའི་ཆོས་སྒོར་ཞུགས་ཏེ་སློབ་གཉེར་གནང་བ་དང་ཆབས་གཅིག་ཏུ། དེང་དུས་སྨན་སློབ་ཏུ་ཛ་དྲག་མྱུར་སྐྱོབ་ཀྱི་སྨན་བཅོས་གནང་སྟངས་ཀྱི་ཐད་དུ་སློབ་སྦྱོང་ཐོན་ཡོད་པས། ཁྲ་འགུ་རིན་པོ་ཆེའི་གཞན་ལ་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་སྒྲུབ་དགོས་བ་གི་ལམ་སྟོན་སྙིང་བཅངས་ཀྱིས། བལ་བོའི་གྲོང་གསེབ་དབུལ་ཕོངས་ཁག་ཏུ་མི་འབོར་ཉམ་ཐག་ཁྲི་དགུ་ཙམ་ལ་སྨན་བཅོས་མཐུན་རྐྱེན་བསྐྲུན་ཡོད་པ་ནི་ཁེ་ཕན་དང་འགྲན་བསྡུར་སོགས་ལ་ལྟོས་མེད་ཀྱི་གཞན་ཕན་ཁོ་ན་ལ་དམིགས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
སྟོང་ཕྲག་དགུ་བཅུ་ཙམ་གྱི་མི་ཕན་ཡོན་འཇུག་པ་བྱས་ཡོད་རེད། འདི་དེ་ག་འདྲས་བྱས་ནས་ང་ཚོས་འཇུག་པ་བྱེད་ཀྱི་རེད་ན Medical Camp བྱས། ཨ་ནི་ད་ལྟ་བུ་མོ་འདི་ཚོ་སྤུ་གུ་སྐྱེས་དུས་སྐབས་སུ་ལ་དཀའ་ངལ་ཆེ་ཡོད་དོ།

སྟག་མོ་ལུས་སྦྱིན་ཁྲ་འགུ་ཕན་བདེའི་སྨན་ཁང་དུ་ལོ་བཞི་གི་རིང་ཞབས་འདེགས་ཞུ་བ་དང་འབྲེལ། སོ་སོའི་ཚོགས་པ་ཟུར་བཙུགས་གནང་ནས་འཕྲོད་བསྟེན་དང་ཤེས་ཡོན་ཁོར་ཡུག་གི་ཐོག་ལས་དོན་གནང་གི་ཡོད་པ་དང། དེའི་སྔོན་ནས་བལ་ཡུལ་སྲིད་འཛིན་གྱི་མཚན་ཐོག་ནས་ཀྱང་སྤྱི་ཚོགས་ཞབས་ཕྱི་གི་གཟེངས་རྟགས་ཞིག་ཕུལ་བ་དང། སིང་ག་པོར་གྱི་གཞན་ཕན་དང་འགོ་ཁྲིད་ཧུར་ཐག་གི་གཟེངས་རྟགས་བཅས་ཀྱང་རག་ཡོད་ནའང། སོ་སོ་ལ་སྤོབས་པ་དམིགས་བསལ་ཅི་ཡང་མེད་དེ། སྤྱི་ཚོགས་ཞབས་ཕྱི་གི་ཐོག་ཧི་མ་ལ་ཡའི་རི་རྒྱུད་ཀྱི་གཞོན་སྐྱེས་ཚོར་མིག་དཔེ་དང་སེམས་ཤུགས་འཕེལ་བ་གི་རེ་བ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།

དངོས་གནས་སྤྱི་ཚོགས་ཞབས་ཕྱི་ཞུ་དུས་སྐབས་སུ་ལ། སྐྱིད་མོ་ལུང་ཐེབས་རྩ་ཁང་ནི་བལ་བོའི་ནང་གཞི་རྩའི་ཤེས་ཡོན་སློབ་གསོ་དང་འཕྲོད་བསྟེན་ལྟ་སྐྱོང། ས་འགུལ་དང་ཆུ་ལོག་ཐན་པ་སོགས་རང་བྱུང་གི་གནོད་འཚེ་ཕོག་ཡུལ་དུ་ཟས་གོས་གནས་མལ་གྱི་མཐུན་རྐྱེན་བསྐྲུན་པ་དང། ཁོར་ཡུག་སྲུང་སྐྱོབ་ཀྱི་གོ་རྟོགས་སྤེལ་བ། ཆོས་ཀྱི་བསླབ་བྱ་སེམས་བཟང་བོ་དང་ཕན་ཚུན་འཆམ་མཐུན་ཡོང་བ་གྱི་ལམ་སྟོན་གནང་རྒྱུ་བཅས་གཙིགས་འཛིན་གྱི་ཆེད་དུ་བཙུགས་པ་གྱི་གཞུང་འབྲེལ་མིན་པ་གྱི་ཚོགས་པ་ཞིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།

རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་ལ་གསན་རོགས་གནང་བ། ཟླ་འདིའི་ཕྱི་ཚེས་གཉིས་ཉིན་བོད་ནང་གི་ཐོ་རངས་ཆུ་ཚོད་གསུམ་ར་སྐར་མ་བཅོ་བརྒྱད་ཀྱི་སྟེང་བོད་ཀྱི་གཞས་པ་གྲགས་ཅན་གངས་ཕྱུག་ལགས་གློ་བུར་དུ་ན་ནས་འདས་གྲོངས་ཕྱིན་ཡོད་པའི་ཡིད་སྐྱོ་གནས་ཚུལ་ཐོན་ཡོད་པ་དང་ཁོང་དགུང་ལོ་ལྔ་བཅུ་ང་གཅིག་ཡིན་འདུག་གངས་ཕྱུག་ལགས་གློ་བུར་བའི་ན་ཚ་ལས་མྱུར་སྐྱོབ་བྱེད་ཐབས་བྱས་ཀྱང་ཕན་འབྲས་མ་བྱུང་བར་འདས་གྲོངས་ཕྱིན་ཡོད་སྐོར་འབྲེལ་ཡོད་རྔ་བ་ས་ཁུལ་གྱི་བོད་མི་ཞིག་གིས་དྲ་ལམ་དུ་གནས་ཚུལ་སྤེལ་ཡོད་པ་རེད། སྤྱི་ཚོགས་དྲ་ལམ་ཁག་ཏུ་བོད་མི་ཚོས་བོད་རྒྱ་ཡིག་རིགས་གཉིས་ཀའི་ཐོག་ནས་ཁོང་གློ་བུར་དུ་འདས་གྲོངས་ཕྱིན་པའི་གནས་ཚུལ་ཐད་མྱ་ངན་དང་གདུང་སེམས་མཉམ་བསྐྱེད་གི་ཚིག་བརྗོད་འདྲ་མིན་སྤེལ་བཞིན་འདུག་ལ། མི་ཁག་ཅིག་གིས་གློ་བུར་བའི་གནས་ཚུལ་དེ་དངོས་གནས་ཡིན་མིན་ཐད་དོགས་འདྲི་ཡང་བྱེད་བཞིན་འདུག་མི་ཞིག་གིས་འདི་གང་ཡིན་ནམ་ཁོང་གིས་ཉིན་འགའི་སྔོན་ལ་རོལ་གཞས་ཞལ་འདོན་པ་གནང་ཡོད་པ་རེད་ཅེས་དོགས་འདྲི་བྱས་འདུག། ཡང་མི་གཞན་ཞིག་གིས་ཉིན་ཤས་སྔོན་ལ་གངས་ཕྱུག་ལགས་ཀྱིས་རོལ་གཞས་ཞལ་འདོན་པ་གནང་བའི་སྐབས་སུ་ཁོང་གི་སྐུ་གཟུགས་བདེ་ཐང་ཡིན་པ་མཐོང་སོང། དྲ་གྲོགས་མང་པོ་ཞིག་གིས་ཀྱང་མཐོང་ཡོད་པ་རེད། ཁོང་ནི་མི་གཞུང་དྲང་དང་ཐག་ཆོད་པོ། རྩེད་དགོད་ལ་དགའ་བ་ཞིག་ཡིན་པ་དང་ཁོང་གི་ཀུན་མཐུན་གྱི་སྤྱོད་པ་བཅས་ཀྱིས་མི་ཚང་མར་བག་ཆགས་ཟབ་མོ་ཞིག་བཞག་ཡོད་ཅེས་བྲིས་འདུག། གཞས་བ་གང་ཞིག་ལགས་བོད་ནང་གི་གཟའ་མིག་དམར་གི་ཐོ་རངས་ཆུ་ཚོད་གསུམ་ར་སྐར་མ་བཅོ་ལྔ་ཙམ་ལ་གློ་བུར་དུ་ན་ནས་ཁྲིན་ཏུའུ་ནས་འདས་གྲོངས་ཕྱིན་པའི་གནས་ཚུལ་ཐོན་པའི་ཐད་མི་མང་པོ་ཞིག་ཧ་ལས་དགོས་བྱུང་ཡོད་པ་མ་ཟད་གདུང་སེམས་དང་ཕངས་སེམས་ཆེན་པོ་བྱུང་བཞིན་ཡོད་པ་གསལ་འདོན་བྱས་འདུག་ལ་ཡང་མི་ཞིག་གིས་གང་ཞིག་ལགས་འདས་གྲོངས་ཕྱིན་པའི་རྒྱུ་རྐྱེན་ན་ནས་གྲོངས་བ་རེད་ཟེར་བ་ཙམ་ལས་ད་སྔ་གནས་ཚུལ་ཁ་གསལ་ཞིག་ཐོན་མེད་སྐོར་བརྗོད་ཡོད་པ་རེད།

ད་བཤད་སྟངས་ཀྱི་དག་གླུ་བ་གླུ་མ་གང་ས་མང་ནས་བདག་ཡིན་ན་ཡང་ཅིག་ཚུལ་སྟངས་ལྡན་པ་མི་རིགས་ཀ་ཅིག་ཡོད་ལ་རྒྱ་དང་བར་ཁ་བཞིན་ཡོད་ངེས་ཀྱི་དུས་ཚོད་ད་འདིར་དགོས་རིགས་རེ་བཞིན་དུ་ཧོལ་བརྒྱ་སུ་གཏོང་ན་ད་ཅིག་བློ་ཕམ་པོ་འདྲ་བོ་དེ་མོ་ཟིག་རེད། ད་ལྷག་པར་དུ་རང་གི་མི་རིགས་ཀ་ག་བཞིན་གཏོང་བཞིན་ཡོད་ནི་ཅིག་ལ་རྒྱ་དང་དེ་སོ་མི་ཡོད་ནི་གི་འདི་མི་རིགས་འདི་ཅིག་གསོན་པའི་སྐབས་སུ་སྟོར་སྣང་ཡོད་རྒྱུ་དང་བདག་སྐྱོང་ཡོད་རྒྱུ་འདི་ཅིག་གལ་ཆེན་པོ་ཟིག་རེད་རང་གི་དུ་བསམ་གྱི་ཡོད། གཞས་བ་གང་ཞིག་ལགས་ནི་བོད་ནང་གླུ་གཞས་སྒྱུ་རྩལ་ཐད་མི་དམངས་ཀྱི་དགའ་བསུ་ཆེན་པོ་ཐོབ་ཡོད་པའི་གཞས་བ་རྒན་གྲས་ཤིག་ཡིན་ཞིང། སྤྱི་ཚོགས་སྟེང་ཁོང་ལ་བོད་ཀྱི་མཛའ་གཞས་རྒྱལ་བོར་འབོད་སྲོལ་ཞིག་ཀྱང་བྱུང་ཡོད་འདུག་གང་ཞིག་ལགས་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོའི་ཟླ་བ་དགུ་བའི་ཚེས་བཅོ་ལྔ་ཉིན་རྔ་བ་རང་སྐྱོང་ཁུལ་གྱི་མངའ་ཁོངས་ཨ་མཆོག་མཚན་ཉིད་ནས་སྐྱེས་ཤིང། སི་ཁྲོན་རོལ་དབྱངས་སློབ་གླིང་ནས་རོལ་དབྱངས་ཆེད་སྦྱོང་ཐོག་སློབ་མཐར་ཕྱིན་ཡོད་པ་དང། ཁོང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ཙམ་ཞིག་ལ་བཙན་བྱོལ་དུ་འབྱོར་ནས་སུ་ཇ་བོད་ཁྱིམ་སློབ་གྲྭར་སློབ་གཉེར་གནང་མྱོང་ཡོད་འདུག་ལ། ཕྱིས་སུ་ཁོང་བོད་ནང་ཕྱིར་ཕེབས་ནས་བོད་ཀྱི་རྡུང་ལེན་པ་བདུད་བྷེ་ལགས་དགེ་རྒན་དུ་བསྟེན་ནས་རྡུང་ལེན་སྒྱུ་རྩལ་གཙོས་གླུ་གཞས་ཆེད་ལས་སློབ་གཉེར་གནང་ཡོད་འདུག་ལ། ཁོང་ནི་གཞས་བ་མིང་གྲགས་ཅན་ཞིག་ཡིན་པ་མ་ཟད། བོད་ཀྱི་སྐད་ཡིག་དང་རིག་གཞུང་རྒྱུན་སྐྱོང་ཡོང་ཐབས་སུའང་ནུས་ཤུགས་འདོན་མཁན་ཞིག་ཡིན་འདུག་བོད་ཀྱི་སྒྱུ་རྩལ་པ་གྲགས་ཅན་སྨན་བླ་སྐྱབས་ལགས་ཀྱིས་གང་ཞིག་ལགས་ཀྱིས་བོད་ནང་གི་མདོ་དབུས་ཁམས་གསུམ་ནས་སློབ་ཕྲུག་མང་དག་ཅིག་བསྐྱངས་ཡོད་སྐོར་འགྲེལ་བརྗོད་གནང་འདུག་གང་ཞིག་ལགས་སུ་ཚབ་མཚོན་གླུ་གཞས་བརྩམས་ཆོས་ཟླ་འོད་འོག་གི་པོ་ཏ་ལ་དང་མཛེས་པའི་མཁུར་ཚོས་དམར་བོ

གང་ཞིག་བཞུད་སོང་ལ་ཁོང་གི་གླུ་གཞས་འཛོམས་པ་ཡག་མོ་ལུས་སོང་ཞེས་དང་ཡང་མི་གཞན་ཞིག་གིས་ཁྱེད་རང་བཞུད་པ་སྔ་དྲགས་སོང་ཞེས་སོགས་སེམས་ཚོར་སྣ་ཚོགས་བྲིས་འདུག།

ལོ་སྔོན་མའི་སྐད་ཆ་ལས་ཀྱང་ཇེ་མཁྲེགས་སུ་གཏོང་འོས་པའི་སྐོར་འཁོད་འདུག་ལ། གནས་ཚུལ་དེའི་སྐོར་ནས་སྤྱི་ལོ་གསར་པའི་ལོ་གསར་གྱི་གསུང་བཤད་སྐབས་སུ་ཐའེ་ཝན་གྱི་སྲིད་འཛིན་ཚའེ་ཝེན་ལགས་ལ་གསར་འགོད་པས་བཅར་འདྲི་ཞུ་སྐབས། སྲིད་འཛིན་ཚའེ་ཝེན་ལགས་ཀྱིས་རྒྱ་ནག་གི་འབྲེལ་ལམ་གྱི་གནད་དོན་གཙོ་བོ་དེ་ནི་དམངས་གཙོའི་གནད་དོན་ཡིན་པའི་སྐོར་གྱི་ལན་འདེབས་གནང་ཡོད་པ་རེད་ལ། རྒྱ་ནག་གིས་དམག་ཤུགས་ཀྱི་འཇིགས་སྐུལ་ལ་བརྟེན་ནས་དམངས་གཙོའི་ཐའེ་ཝན་གླིང་ཕྲན་ལ་བདག་དབང་ཡོད་ཚུལ་བཤད་ཀྱི་ཡོད་ལ། ལོ་འདིའི་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན། ཐའེ་ཝན་གྱི་སྲིད་འཛིན་དང་གྲོས་ཚོགས་འཐུས་མི་འདེམས་བསྐོ་གནང་གི་ཡོད་པ་རེད། ཉི་ཧོང་གི་འགྲུལ་སྐྱོད་གནམ་གྲུ་ཤིག་ཉི་ཧོང་གི་རྒྱལ་སར་གདོང་ཐུག་བརྒྱབ་ནས་མི་ལྔ་རྐྱེན་འདས་སུ་སོང་ཡོད་པ་རེད། རོ་ཊར་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། སྤྱི་ཚེས་གཉིས་ཉིན། ཉི་ཧོང་གི་ཨེ་གསུམ་ལྔ་རྟགས་ཅན་གྱི་འགྲུལ་སྐྱོད་གནམ་གྲུ་ཤིག་ཉི་ཧོང་གི་ཁྲོ་ཁེ་ཨོ་གྲོང་ཁྱེར་གྱི་ཧེ་ནོ་དེའི་གནམ་ཐང་དུ་འབབ་སྐབས་སུ་སྟངས་འཛིན་མ་ནུས་པར་མཚོ་འགྲམ་གྱི་ཉེན་སྲུང་བའི་གནམ་གྲུ་ཆུང་ཞིག་ལ་གདོང་ཐུག་བརྒྱབ་སྟེ། གནམ་གྲུ་ཆུང་ངུ་དེའི་ནང་དུ་མི་དྲུག་ཡོད་པ་ལས་མི་ལྔ་རྐྱེན་འདས་སོང་ཡོད་འདུག་ལ། གཞན་འགྲུལ་སྐྱོད་གནམ་གྲུ་དེའི་ནང་དུ་གནམ་གྲུའི་ཁ་ལོ་བ་དག་འདུས་པའི། འགྲུལ་བ་སུམ་བརྒྱ་དང་བདུན་ཅུ་དོན་དགུ་ཡོད་པ་རྣམས་མེ་སྐྱོན་ཤོར་བཞིན་པའི་གནམ་གྲུ་ལས་སྐྱོབ་ཐུབ་ཡོད་ནའང། མེ་གསོད་རུ་ཁག་གིས་འགྲེལ་བརྗོད་ཞུ་བར་གཞིགས་ན། འགྲུལ་བ་དག་ལས་མི་བཅུ་བདུན་ལ་རྨས་སྐྱོན་བྱུང་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད།

དེ་རིང་གི་ལེ་ཚན་གྱི་ནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཟླ་བ་བཅུ་གཉིས་པ་གི་ཚེས་སུམ་ཅུ་སོ་གཅིག་གི་ཉིན་མ། ྋགོང་ས ྋརྒྱལ་དབང་སྐུ་ཕྲེང་བཅུ་བཞི་བ་ཆེན་པོ་མཆོག་གི་གནས་མཆོག་རྡོ་རྗེ་གདན་ནས་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་གི་བཀའ་དབང་གནང་གོ་རི་ཐ་ཚོ་བདག་ཉིད་བདག་གི་མགོན་ཡིན་ཟེར་གོ་ནོ། དེའི་སྐོར་ནས་མི་མང་ལ་བསླབ་བྱ་གནང་ཡོད་གི། སྤྱིར་བཏང་གི་བཤད་ལས་སོང་ན་བདག་ཉིད་བདག་གི་མགོན་ཟེར་གོ་ནོ་འདི་ཆོས་ཕྱོགས་ནས་བཤད་ལས་སོང་ན་དོན་དག་ཧ་ཅང་གི་རྒྱ་ཆེན་པོ་ར་གཏིང་ཟབ་པོ་འགྲེལ་བཤད་རྒྱག་རྒྱུ། ཡོད་གི་ཡོད་རེད་སྤྱིར་བཏང་གི་ཆོས་པ་ཟིག་ཡིན་ན་འགྲིག་གི་གྲོང་པ་མི་སྐྱ་ཟིག་ཡིན་ན་སུ་དང་སུ་ཡིན་ན་ཚེ་ཕྱི་མ་གི་དོན་དག་བསམ་མེ་མ་འོངས་པ་ན་མངོན་པར་རྫོགས་པའི་འཚང་རྒྱ་ཡ་ལ་སོགས་པའི་དམིགས་ཡུལ་དུ་བཟུང་ནས་བདག་ཉིད་བདག་གི་མགོན་ཡིན་ཏེ་གཞན་ལྟ་ཅི་ཕྱིར་མགོན་དུ་འགྱུར་ཟེར་ཡ་ལ་སོགས་པའི་ཆོས་ཕྱོགས་ཀྱི་འགྲེལ་བ་རྒྱག་སྟངས་བལྟས་སོང་ན་ཡིན་ན་ཧ་ཅང་གི་དོན་དག་རྒྱ་ཆེན་པོ་ར་བརྒྱུད་རིམ་ཡིན་ན་ཧ་ཅང་གི་རིང་པོ་བསྐལ་ཆེན་གྲངས་མེད་གསུམ་མ་ཚོགས་བསགས་དགོས་ཡ་ལ་སོགས་པའི་དེ་མོ་གི་སྲོང་ཚན་མང་ཡོད་གི།

སངས་རྒྱས་ཀྱི་ཆོས་ཀྱི་དགོངས་དོན་བཤད་ཤེས་མཁན་དང་མི་ཤེས་མཁན་གཉིས་ཀ་ཡིན་ན་བོད་ཀྱི་སྤྱི་ཚོགས་ནང་བཤད་ཀྱི་ཡོད་རེད་རྒྱ་གི་སྤྱི་ཚོགས་ནང་བཤད་ཀྱི་ཡོད་རེད་ཕྱི་ལོགས་གི་སྤྱི་ཚོགས་ནང་སོང་བཤད་ཀྱི་ཡོད་རེད་ཡིན་ན་ཡང་དང་པོ་ཆོས་བཤད་གོ་རི་ཐ་ཚོ་ཆོས་འཆད་མཁན་གང་ཟག་རང་ཉིད་ཀྱི་རྒྱུད་དུ་རང་རང་གི་ཀུན་སྤྱོད་ཡག་པོ་ཅིག་ཡོད་པ་དེ་གཞི་བཞག་གི་སྟེང་ནས་ཆོས་བཤད་རྒྱུ་དེ་རྟག་ཏུ་གལ་ཆེན་པོ་རེད་ཟེར་ནས་གོང་ས་མཆོག་རྣམས་རྒྱུན་དུ་གསུང་གི་རེད་ཚེ་འདི་གི་དབང་དུ་བཏང་སོང་བས། བདག་ཉིད་བདག་གི་མགོན་ཡིན་ཟེར་གོ་ནོ། འདི་སྐོར་ར་ཡིན་ན་བསམ་བློ་ཟིག་བཏང་ངེ་འགྲེལ་བཤད་ཟིག་རྒྱག་རྒྱུ་ན་ད་མ་མཐའ་ཡིན་ན་ར་ཅིག་རང་གི་རྐང་ང་ཁ་རང་གིས་ལངས་ངེ་རང་ཁ་རང་གསོ་ཐུབ་དགོས་ནི་དེ་མོ་ཟིག་གི་དོན་དག་དུ་ཡང་ཡོད་གི་བསམ་གི་ཁ་རྩང་དེ་རིང་ང་བལྟས་སོང་ན་ཆོས་ལུགས་པ་མང་ཆེ་ཤོས་ཡིན་ན་མི་སྐྱ་གི་དཔལ་འབྱོར་གི་མཐུན་རྐྱེན་ན་བརྟེན་ནས་ཡོང་ནི་རེད་ཡོང་ནོ་གི་རང་དེ་ལ་ཡིན་ན་མི་སྐྱ་གི་འཚོ་བ་གི་ནང་གི་དངོས་གནས་དྲང་གནས་སྟེང་ངས་དེ་ཆོས་ལུགས་པ་བརྒྱ་ཆ་གི་བརྒྱ་ཐམ་པ་གི་དེ་རྟོགས་གི་ཡོད་ནི་མ་རེད་དེའི་རྒྱུ་མཚན་གི་སྤྱི་ཚོགས་གི་ནང་ནས་ཉིན་མཚན་མེད་ལ་ཡིན་ན་དཀའ་ལས་ཆེན་མོ་ཟིག་བརྒྱབ་ན་འཚོ་བ་ཆེན་མོ་ཟིག་རོལ་ཐུབ་ནི་ནང་ཉམས་མྱོང་དེ་ཡིན་ན་ད་ཆོས་པ་བརྒྱ་ཆ་བརྒྱ་ཐམ་པ་ཡོད་ནི་མ་རེད་བཟོ་སྤྱི་ཚོགས་གི་ནང་ནས་མི་སྐྱ་གི་འཚོ་བ་རོལ་ལེ་དེ་ནས་ཡ་ར་ཆོས་པ་བྱས་ནི་ཟིག་ཡིན་ན་སྤྱི་ཚོགས་གི་ཉམས་མྱོང་ཡོད་བ་རེད་མ་གཏོགས་ཆུང་དུས་ནས་ལས་གྲྭ་བ་བྱས་བཏང་ནི་དེ་མོ་ཟིག་ཡིན་ན་སྤྱི་ཚོགས་གི་ཉམས་མྱོང་དེ་མེད་གི་མོད་དེའི་རྒྱུ་མཚན་གི་ཡིན་ན་བདག་ཉིད་བདག་གི་མགོན་ཟེར་གོ་ནོ་འདི་ཡིན་ན།

ར་ཤི་ཡ་གིས་ཡུ་ཁི་རེན་ནང་བཙན་འཛུལ་སྒོས་ད་གཟོད་ཡུ་ཁི་རེན་གྱི་སྤོབས་པ་ཆེན་མོ་ཟིག་གི་སྒོ་ནས་རང་གི་རྐང་ངའི་ཁ་ལངས་ནས་རྒྱལ་ཁབ་སྲུང་སྐྱོབ་ཀྱི་དམ་དུ་བྱེད་དང་ན་འཛམ་གླིང་གི་སྟེང་གི་དེ་ཡིན་ན་རྒྱབ་སྐྱོར་ཆེན་མོ་ཡོད་དགོས་ཀི་ད་ག་ནང་བཞིན་གྱི་ཐའེ་ཝན་ལྟ་བུའི་གན་མོ་ཆུང་ཆུང་ཟིག་གི་ཡིན་ན་རྒྱ་ནག་དམར་ཤོག་གི་སྟོབས་ཤུགས་དེ་མོ་ཆེན་པོ་ཟིག་གི་ཁ་ཐུག་བཅར་བསྡད་ན་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ཡང་ཨོ་རང་སྲུང་གི་ལ་ཀ་ཡིན་ན་སྤོབས་པ་ཡོད་གི་ཟིག་ནས་རྒྱབ་སྐྱོར་ཆེན་མོ་ཟིག་ཡོད་གི་ད་ཨེ་ཟི་རལ་ལྟ་བུ་ཟིག་ཡིན་ན་རང་གི་རྐང་ངའི་ཁ་ལངས་རང་ཁ་རང་གསོ་ར་རང་གི

མུ་མཐུད་ནས་དེ་རིང་གི་ལེ་ཚན་འདིར་གསན་རོགས་ཞུ། ད་ཕྱི་ནང་གང་ན་ཡིན་ན་ར་ཕ་ཆེར་སྐྱ་བོ་དེ་ཚོ་གི་ཤེས་ནས་དད་པ་བྱེད་མཁན་ཟིག་ན་ཆོག་གི་མ་ཤེས་ཡང་རྨོངས་དད་བྱེད་མཁན་ཟིག་ན་ཆོག་གི་སུ་དང་བྱས་ན་ད་སྤྱིའི་ཆ་ནས་བཤད་ལེ་སོང་ན་ཆོས་ལུགས་པ་དེ་ཚོ་རེ་བ་རྒྱག་གི་ཡོད་རེད་ཆོས་ལུགས་པ་དེ་ཚོ་གི་མི་དམངས་དེ་ཚོ་ཡིན་ན་ཁ་ཤས་གི་ལྷག་སེམས་རྣམ་དག་གི་སྒོ་ནས་སླབ་བྱ་ཟིག་རྒྱག་ཁེ་བྱེད་གི་ཡོད་རེད་ཁ་ཤས་གི་ཡིན་ན་དམིགས་ཡུལ་གཞན་ཟིག་བཟུང་བའི་ད་སྟེང་ངས་སླབ་བྱ་རྒྱག་གི་ཡོད་རེད། ད་གང་ལྟར་ཀྱང་ཆོས་ལུགས་པ་ཡིན་ཟེར་མཁན་འདི་ཚོའི་ནང་ན་རབ་འབྲིང་ཐ་གསུམ་ཡོད་ནོ་གི་རྒྱུ་མཚན་གི་ཡིན་ན་འགྲེལ་བཤད་རྒྱག་གོ་ནི་དང་དངོས་གནས་དྲང་གནས་གི་ཕྱོགས་ལྷུང་དང་ཡང་ན་དྲི་མ་དང་བྲལ་བའི་སླབ་བྱ་ཟིག་གི་ལོག་གི་ཡོད་མེད་དེ་ཧ་ཅང་གི་ཐེ་ཚོམ་རེད་ད་ལོ་ལྔ་དྲུག་ནས་ལས་གྲྭ་བ་བྱས་ནས་དེ་གའི་སྤྱི་ཚོགས་ནང་གི་འཚར་ལོངས་བྱུང་ནོ་གི་དགེ་བཤེས་ཐོན་དང་ནི་དེ་མོ་ཟིག་དང་ན་མི་སྐྱ་ཕོ་མོ་ཟིག་ག་ཡིན་ན་ཉིན་མཚན་དུས་དྲུག་གི་རིང་དཀའ་ངལ་ཆེན་མོ་ཟིག་མྱང་གོ་ནི་ནོ་དཔལ་འབྱོར་འདུ་འགོད་ལ་སོགས་པའི་ཕྱོགས་དཀའ་སྡུག་ཆེན་མོ་ཟིག་སྤྱད་ལེ་དུས་ཚོད་ཆེན་མོ་ཟིག་བཏང་གོ་ནི་ནོ། དེ་འཕྲོ་ཡིན་ན། ཕྲུ་གུ་ལ་སོགས་ཀྱི་གཉོར་སྟངས་ཀྱི་ལ་ཀ་ཡིན་ན་དུས་ཚོད་ཆེན་མོ་ཟིག་བཏང་གོ་ནི་ནོ། དེ་ལ་སོགས་པའི་དབྱར་ཁ་གི་ཚ་བ་དགུན་ཁ་གི་གྲང་ངར་ལ་སོགས་པ་འདི་ཚོ་ཚང་མ་ཧ་ཅང་གི་དཀའ་ངལ་རབ་དང་རིམ་པ་མང་ང་ཟིག་མྱང་དགོས་ནི་རེད་མོ་ད་དེའི་གནས་སྟངས་དེ་ངོ་མ་ཆི་མོ་ཟིག་ཡིན་ནི་དེ་ཧ་ཅང་གི་ཤེས་རྒྱུ་དཀའ་གི། མང་ཆེ་ཤས་ཡིན་ན་ད་སྤྱི་ཚོགས་དེའི་ཉམས་མྱོང་དེ་དག་ད་དངོས་སུ་རང་གི་ཅིག་མ་མྱོང་བར་དུ་དེའི་དངོས་ཡོད་ཀྱི་གནས་ཚུལ་དེ་མི་ཤེས་ནོ་རྒྱུ་མཚན་གྱི་ཆོས་པ་ཡིན་ཟེར་མཁན་ཁ་ཤས་ཀྱི་ཡིན་ན།

སླབ་བྱ་རྒྱབ་ན་ཧ་ཅང་གི་མ་འོས་པ་ཟིག་ར་དེ་ཅིག་མི་འཚམ་པ་ཟིག་དེ་མོ་ཟིག་མཐོང་གི་འདུག་རྒྱུ་མཚན་ཅི་རེད་ཟེར་ན་མི་སྐྱ་ཕོ་མོ་ཟིག་ཡིན་ན་ར་གང་ལ་གང་འཚམ་གི་རང་རང་གི་མགོན་བྱས་ནས་རང་ཁ་རང་གསོ་བྱས་ནས་རང་གི་རྐང་ངའི་ཁ་ལངས་གི་འགྱོ་བོ་རི་ཐ་ཚོ་དེའི་དངོས་ཡོད་གི་གནས་སྟངས་ར་དེའི་རྒྱུ་མཚན་གཙོ་བོ་དེ་མ་ཤེས་བསྡད་དང་དེ་ལ་སླབ་བྱ་ཡིན་ན་ཆོག་གི་ལམ་སྟོན་ལོག་ག་ཟིག་ཡིན་དང་ན་གནས་ཚད་དེ་ཏག་ཏག་བསྡད་གི་མེད་ནོ་གི་རྒྱུ་མཚན་གི་ཡིན་ཆོས་སྲིད་ཟུང་འབྲེལ་ཡིན་ན་ཆོག་གི་ཆོས་སྲིད་ཁ་ཁ་ཡིན་ན་ཆོག་གི་ཆོས་པ་ཟིག་ཡིན་དང་ན་ཆོས་རྣམ་དག་ཟིག་སྒྲུབ་པའི། ངོ་ནས་དྲང་ནས་གི་སངས་རྒྱས་ཀྱི་ཆོས་ཟིག་གསུང་གོ་གི། དེ་ཡིན་ན་ད་གསུང་དེ་ལ་སྐྱོན་དང་དྲི་མས་མ་སྦགས་དེ་དང། མ་འོངས་པ་ན་རང་གི། ཅིག་ཐར་བའི་ལམ་སྣ་བསྒྲུབ་པའི་ཆོས་རྣམ་དག་བསྒྲུབས་པས། རང་གི་རྒྱུད་ལ་ད་སྐུ་མདུན་གི་གསུང་གོ་ནོ་གི་བྱང་ཆུབ་ཀྱི་སེམས་ལ་སོགས་པ་གཏི་མུག། འཆི་ཁ་སྐྱེ་ཐབས་ཀྱི་དེའི་ཕྱོགས་ཨ་འབད་པའི་ཆེད་དུ། སྐྱ་སེར་ཕོ་མོ་སུ་དང་སུ་ཡིན་ན་བདག་ཉིད་བདག་གི་མགོན་ཡིན་རེད་འདི་དང། གཞན་གང་རུང་ལ་རེ་མི་དགོས། སོ་སོ་གི་རྐང་ངོ་ཁ་ལངས་ཡེ་རང་ཁ་རང་གསོ་ཡེད་ཐུབ་པ་ཡིན་ན་སྒེར་བ་ཟིག་ཡིན་ན་ར་ཡར་རྒྱས་འགྱོ་རྒྱུ་རེད་ཁྱིམ་ཚང་ཟིག་ཡིན་ན་ར་ཡར་རྒྱས་འགྱོ་རྒྱུ་རེད་རྒྱལ་ཁབ་ཟིག་ཡིན་བཏང་ན་ར་ད་ཡར་རྒྱས་གོང་འཕེལ་ལ་འགྱོ་རྒྱུ་རེད་དེ་རྒྱུ་མཚན་གི་ཕྱི་ལུགས་གི་ད་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་འདི་ཚང་མ་གི་གང་ཐུབ་ཐུབ་གི་རང་རང་གི་ས་ནས་ད་བདག་ཉིད་བདག་གི་མགོན་འདྲ་ཡང་ན